ད་ལྟ་རྒྱལ་སྤྱིའི་ནང་པའི་མཐུན་ཚོགས་དང་ད་ག་ནང་བཞིན་ཁོ་རང་ཚོ་དགོན་པ་དེ་ཟུང་འབྲེལ་གྱི་ཐོག་ནས་དེ་ལ་ཡ་ཨ་ནི་ཅིག་གནས་ཅིག་ཚད་ལྡན་ཡིན་པ་ཅིག་མཚོན་བྱེད་ལ་ཡ་དེ་རྡོ་རིང་ཅིག་ཨ་ཤོ་ཀའི་རྡོ་རིང་ཅིག་ཚུགས་ཡ་གི་ལས་འགུལ་ཅིག་སྤེལ་ཡོད་རེད་དེ་ལས་འགུལ་དེ་རྡོ་རིང་དེ་ད་རེས་རྡོ་རིང་དེ་གི་བཙུགས་ཡ་གི་ལས་འགུལ་དེ་རྨང་རྡོ་བཞག་ཡ་དེ་དུས་ཚོད་དེ་ཅིག་གོ་སྒྲིག་བྱས་ནས་དེ་ལ་ཡ་ཨ་ནི་རྨང་རྡོ་བཞག་ག་ཡོང་རོགས་བྱེད།

ཅིག་ཆིབས་བསྒྱུར་གནང་ཐུབ་ན་ཡག་པོ་འདུག་བསམ་དེ་འདི་ཉིད་དང་ཆིབས་བསྒྱུར་གནང་ཡག་གི་ཐོག་ལ་འབད་བརྩོན་བྱེད་མཁན་གང་ན་གང་འདུག་སྦྱིན་གོ་འདུག་ཡིན་ན་ཡང་ད་འདི ྋགོང་ས་མཆོག་ཤྲཱི་ལངྐ་ལ་ཆིབས་བསྒྱུར་གནང་ཡག་འདི་ཨ་ནི་ཅིག་ཕ་གི་ཤྲཱི་ལངྐའི་གི་ཆབ་སྲིད་དང་ཨ་ནི་ཅིག་དཔལ་འབྱོར་དང་དེ་འདྲ་དང་འབྲེལ་བའི་གནས་སྟངས་མང་པོ་ཅིག་ལ་ཡ་དུས་བར་ཅིག་གི་ཅིག་འབྲེལ་ཐག་ཡོད་པ་ཅིག་འབྲེལ་མཐུད་ཡོད་པ་ཅིག་ཆགས་བསྡད་དུས་གདམ་པ་དེ་ཧ་དེ་འདྲའི་སྟབས་བདེ་པོ་ཅིག

Australia གིས་རྒྱ་ནག་གཞུང་གིས་རྒྱ་ནག་སྤྱི་དང་ལྷག་པར་དུ་བོད་ནང་གི་བོད་མི་ཚོ་ཡི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་དང་གཏོང་བཞིན་ཡོད་པའི་གནས་སྟངས་ཀྱི་ཐད་རྒྱབ་གཉེར་གསལ་སྟོན་བྱས་ཡོད་པ་ནན་ཏན་གསལ་བཤད་གནང་ཡོད་པ་རེད། ཡང་གོང་ཞུས Australia ཡི་ཕྱི་སྲིད་དང་ཚོང་དོན་ལས་དོན་ལྷན་ཁང་གི་མགྲིན་ཚབ་པ་གིས་གནང་བའི་གི་ཡིག་ཐོག་གསལ་བཤད་དེ་ཡི་ནང་ད་དུང། རྒྱ་ནག་གི་དུས་བཀག་བསྐྱར་ཞིབ་ཀྱི་ཐོག་ཚོགས་མི་རྒྱལ་ཁབ་ཁག་གིས་ཆེད་བཏོན་གནང་བའི་གི་རྒྱབ་གཉེར་དགོངས་འཆར་རྣམས་རྒྱ་ནག་གིས་ངོས་ལེན་དང་དེ་དག་དངོས་སུ་ལག་ལེན་བསྟར་དགོས་པ་མ་ཟད་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་བཀའ་རྒྱར་བརྩི་སྲུང་དགོས་པའི་གི་ཆེད་དུ Australia གི་ངོས་ནས་རྒྱལ་ཁབ་གཞན་པ་ཚོ་ཐུན་མོང་མཉམ་ལས་ཀྱིས་རྒྱ་ནག་ལ་མུ་མཐུད་ནས་སྐུལ་མ་གཏོང་རྒྱུ་ཡིན་ཞེས་སོགས་འཁོད་ཡོད་པ་རེད།

སྤྱིར་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་གི་ཐོག་དུས་བཀག་བསྐྱར་ཞིབ་ཀྱི་ཐད་ལ་དེ་སྔ་ལས་མི་འདྲ་བར་ཚོགས་མི་རྒྱལ་ཁབ་མང་པོས་བོད་ནང་གི་འགྲོ་བ་མི་ཡི་ཐོབ་ཐང་ལ་ཐུགས་ཚོར་ཡོད་སྐོར་གསལ་སྟོན་གནང་བ་ནི་བཟང་ཕྱོགས་ཀྱི་རྣམ་འགྱུར་ཞིག་ཡིན་པ་རེད། ཡིན་ན་ཡང་དོན་དངོས་སུ་རྒྱ་ནག་གཞུང་གིས་འགྲོ་བ་མི་ཡི་ཐོབ་ཐང་ཡར་རྒྱས་དང་འབྲེལ་ནས། ཆེད་འདོན་གནང་བའི་གི་རྒྱབ་གཉེར་དགོངས་འཆར་རྣམས་ལག་བསྟར་བྱེད་པའི་གི་ཡིད་ཆེས་མེད་ཅེས་རྒྱལ་ཚོགས་ཀྱི་འགྲོ་བ་མི་ཡི་ཐོབ་ཐང་གི་གནས་སྟངས་ཐད་ཀྱི་དམིགས་བསལ་གསུང་ཞུ་པ་ལྕམ་མེ་རི་ལའོ་ལོ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད། ཅེས་དེ་རིང་དམིགས་བསལ་ཆེད་བརྗོད་དེ་སྙན་སྒྲོན་གོང་མ་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།

དེ་མིན་སྤྱི་འཐུས་རྣམ་གཉིས་ཁུལ་དེར་ཡོད་པའི་སོ་ནམ་གཙུག་ལག་སློབ་གྲྭའི་འབྲེལ་ཡོད་དབུ་ཁྲིད་རྣམས་དང་ལྷན། སོ་ནམ་སྡེ་ཚན་དུ་ལྟ་སྐོར་དང་དམིགས་བསལ་སོ་ནམ་ཉམས་ཞིབ་ཀྱི་ལས་འཆར་འགྲོ་མུས་ཁག་ལ་གཟིགས་སྐོར་ཕེབས་རྗེས། སོ་ནམ་གཙུག་ལག་སློབ་གྲྭའི་ཚོང་འདུས་དང་འབྲེལ་བའི་བྱེད་སྒོ་བཅས་ལ་མཉམ་ཞུགས་གནང་སྟེ་བོད་དོན་ངོ་སྤྲོད་སོགས་གནང་ཡོད་པ་རེད། དབྱིན་ཡུལ་གྲོས་ཚོགས་ནང་རྙིང་ཞེན་ཚོགས་པའི་གྲོས་ཚོགས་འཐུས་མི་སྐུ་ཞབས་ཀྲིམ་ལོ་ཀྲན་ཡིས།

ཧོང་ཀོང་ནང་གི་མི་དམངས་ལ་ཆབ་སྲིད་ཀྱི་འཇིགས་སྣང་སྐུལ་བ་སོགས་ཧོང་ཀོང་ནང་དྲང་བདེན་མིན་པའི་གནས་སྟངས་ཁག་ཕྱི་ནང་གསལ་སྟོན་བྱས་ནས་བགྲོ་གླེང་གནང་བའི་གོ་སྐབས་བྱུང་ཡོད་ཅེས་གསུངས་འདུག། ད་དུང་ཁོང་གིས་དབྱིན་ཇིའི་གྲོས་ཚོགས་ཐོག་རྒྱ་ནག་གཞུང་གིས་དབྱིན་ཇིའི་གྲོས་ཚོགས་ཀྱི་འཐུས་མི་ཞིག་དང་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོར་ཉེས་ཆད་བཏང་བའི་གནས་ཚུལ་གསུངས་ཡོད་ལ། རྒྱ་ནག་གཞུང་གིས་བོད་མི་དང་ཡུ་གུར་བའི་ཐོག་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་བཏང་བའི་བྱ་སྤྱོད་ཙམ་མིན་པར།

དེ་ཡང་རྒྱ་གར་གྱི་གསར་འགྱུར་བརྒྱུད་ལམ First Post ཞེས་པའི་ཕྱི་ཚེས་ལྔ་ཉིན་གནས་ཚུལ་སྤེལ་བར་བལྟས་ན། ཤི་རི་ལང་ཀས་ལྷོ་ཨེ་ཤི་ཡའི་གླིང་ཕྲན་རྒྱལ་ཁབ Maldives ཕྱོགས་སུ་སྐྱོད་བཞིན་པའི་རྒྱ་ནག་གི་བཅིངས་འགྲོལ་དམག་གི་སོ་ཉུལ་གྲུ་གཟིངས་ཤི་རི་ལང་ཀའི་མངའ་ཁོངས་ནས་ཕྱིར་འབུད་བཏང་ཡོད་པ་དང་དུས་མཚུངས། རྒྱལ་ཁབ་དེ་ཉིད་ཀྱི་རང་བཙན་ཉིན་མོ་སྟེ་ཕྱི་ཟླ་གཉིས་པའི་ཚེས་བཞི་ཉིན་རྒྱ་གར་གྱི་མཚོ་དམག་གྲུ་གཟིངས། INS Karanj ཞེས་པ་ཤི་རི་ལང་ཀའི་གྲུ་གཟིངས་བབས་ཚུགས་སུ་དགའ་བསུའི་སྣེ་ལེན་བྱས་ཡོད་པ་རེད། གོང་གི་རྒྱ་ནག་གི་ཞིབ་འཇུག་གྲུ་གཟིངས་ཤང་ཡང་ཧུང་ཞེས་པ་འདི་རྒྱ་ནག་གི་དམག་དོན་ཆེད་སོ་ཉུལ་གྱི་ལས་དོན་སྤེལ་གྱི་ཡོད་པར་ངོས་འཛིན་བྱས་ནས།

ནང་བཅུག་གིས་བོད་མིའི་ངོ་བོ་རྒྱ་ནག་ཅན་དུ་བསྒྱུར་ཐབས་དང། བོད་ཀྱི་ཆོས་དང་རིག་གཞུང་གི་བསྟི་གནས་བོད་ཀྱི་དགོན་སྡེ་ཁག་གི་ཐོག་ལ་སྟངས་འཛིན་དང་དམ་དྲག་གི་སྲིད་བྱུས་འཛིན་བཞིན་ཡོད་པའི་རྒྱབ་ལྗོངས་ཀྱི་དམིགས་ཡུལ་སོགས་ཀྱི་སྐོར་སྙན་སྒྲོན་ཞུ་རྒྱུ་ཡིན། དེའང་ཉེ་ཆར་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་ཉི་ཤུ་ཉིན་རྒྱ་ནག་གཞུང་གི་བོད་རང་སྐྱོང་ལྗོངས་བདེ་འཇགས་ལྷན་ཁང་ཟེར་བའི་དྲ་རྒྱའི་སྟེང་དེ་དང་འབྲེལ་བའི་གནས་ཚུལ་སྤེལ་བའི་ནང། བོད་རང་སྐྱོང་ལྗོངས་བདེ་འཇགས་ལས་ཁུངས་ཟེར་བའི་སྤྱི་བདེ་ཉེན་རྟོག་པ་ཚོ་ལ་བདེ་སྲུང་གི་ཚོགས་འདུ་ཞིག་བསྐོང་ཚོགས་དང་འབྲེལ་རྒྱུན་གཏན་བཞིན་ཏཱ་ལའི་ཁ་བྲལ་ཤོག་ཁག་ལ་འཐབ་རྩོད་དང་ཁ་བྲལ་གྱི་བྱ་སྤྱོད་ལ་རྡུང་རྡེག་གིས་བོད་ནང་ཞི་བདེ་བརྟན་ལྷིང་གི་ལས་དོན་ལག་བསྟར་དགོས་པའི་ལམ་སྟོན་གྱི་བཀའ་ཁྱབ་གཏོང་བ་སོགས་ཀྱི་ལས་འགུལ་སྣ་ཚོགས་ཤིག་སྤེལ་བཞིན་ཡིན་ལེ་རེད་ད། དེ་ནི་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་འགོ་ཚུགས་པ་དང་འབྲེལ་རྒྱ་ནག་གཞུང་གིས་བོད་ནང་རྣམ་པ་ཅི་རིགས་ཀྱི་སྒོ་ནས་དམ་དྲག་མུ་མཐུད་དང་བོད་མི་ཚོས་དམར་ཤོག་ཚོགས་པའི་ཁ་ལ་ཉན་ཐབས་ཀྱི་ཐབས་ལམ་སྣ་ཚོགས་ལག་བསྟར་བྱེད་བཞིན་ཡོད་པ་དང། དེ་བཞིན་སྤྱི་ཟླ་དང་པོའི་ཚེས་ཉིས་རྩ་གཉིས་ཉིན་ཟི་ཁྲོན་ཞིང་ཆེན་དཀར་མཛེས་ཁུལ་དཔལ་ཡུལ་རྫོང་གི་དམར་ཤོག་ལས་བྱེད་པ་ཚོས་ས་ཁུལ་དེའི་དགོན་སྡེ་སུམ་ཅུ་སོ་ལྔ་ཙམ་གྱི་ནང་ཆེད་བསྐྱོད་ཀྱིས་གྲྭ་བཙུན་ཚོ་ལ་རྒྱ་ནག་གཞུང་གི་ཆབ་སྲིད་སློབ་གསོ་དྲིལ་བསྒྲགས་དང་འབྲེལ་མུ་མཐུད་གོང་ས་རྒྱལ་བ་རིན་པོ་ཆེ་མཆོག་དང་ཁ་བྲལ་བའི་བྱ་སྤྱོད་ཐེར་འདོན་དགོས་པའི་སྐོར་སྐུལ་མ་གཏོང་བའི་གནས་ཚུལ་ཐོན་བཞིན་ཡོད་པ་ལྟར་རྒྱ་ནག་དང་བོད་ཀྱི་གནད་དོན་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་སུ་རྒྱ་ནག་གཞུང་གིས་དམིགས་བསལ་བོད་ཀྱི་ཆོས་དང་རིག་གཞུང་གི་བསྟི་གནས་དགོན་སྡེ་ཁག་གི་ནང་ལས་འགུལ་སོགས་སྤེལ་བཞིན་པའི་དམིགས་ཡུལ་ག་རེ་ཡིན་པའི་སྐོར་བཀའ་འདྲི་ཞུ་སྐབས་སུ། ཉིས་སྟོང་བརྒྱད་ཀྱི་རྗེས་ནས་རྒྱ་ནག་དམར་ཤོག་གིས་ད་ཉིས་སྟོང་བརྒྱད་ཀྱི་སྔོན་ལ་བོད་རང་སྐྱོང་ལྗོངས་ལ་འཛིན་པའི་སྲིད་བྱུས་ཟེར་ནའང་འདྲ་བོད་རང་སྐྱོང་ལྗོངས་ནང་ལོགས་ལ་སྤེལ་བཞིན་པའི་ལས་འགུལ་དེ་ཚོ་དང། བོད་རང་སྐྱོང་ལྗོངས་ཕྱི་ལོགས་ལ་ཡོད་ཡག་གི་ཁམས་དང་ཨ་མདོ་སོགས་ཀྱི་ས་ཁུལ་དེ་ཚོ་ལ་ཅིག་སྲིད་བྱུས་ཀྱི་སྒང་ནས་ལག་བསྟར་བྱེད་སྟངས་དང་ལས་འགུལ་སྤེལ་སྟངས་སྒང་ནས་ཏོག་ཙམ་ཁྱད་པར་ཡོད་ཡག་འདྲ་བོ་ཅིག་ཚོར་གི་ཡོད་རེད། བྱེད་སྟངས་འདྲ་བོ་དེ་འདྲ་ཅིག་ཡོད་རེད། ད་ཡིན་ན་ཉིས་སྟོང་བརྒྱད་ཀྱི་རྗེས་ནས་ཨཱ་ནི་རྒྱ་ནག་དམར་ཤོག་གཞུང་གིས་བོད་ཀྱི་ཐོག་ལ་འཛིན་པའི་སྲིད་བྱུས་ཨཱ་ནི་ཡོངས་ཁྱབ་པ་འདྲ་བོ་ཅིག་ཆགས་རེད་གཅིག་པ་འདྲ་བོ་ཅིག་ཆགས་རེད་ཁོ་རང་ཚོ་བོད་དང་འབྲེལ་བའི་ས་ཁུལ་ཟེར་གྱི་འདུག་བོད་འབྲེལ་ས་ཁུལ་ཟེར་ཡ་ཅིག་ཐ་སྙད་ཅིག་གསར་གཏོད་བྱས་འདུག་ཧྲེ་ཙང་ཟེར་ཡ་ད་དེ་ཚོ་ག་དུས་ཡིན་ན་བོད་རང་སྐྱོང་ལྗོངས་ཀྱི་སྲིད་བྱུས་དང་བོད་འབྲེལ་གྱི་ས་ཁུལ་དེ་ཚོ་ད་བོད་འབྲེལ་ས་ཁུལ་ཟེར་ཡ་དེ་ད་བོད་ཀྱི་ཁམས་དང་ཨ་མདོ་བོད་རང་སྐྱོང་ལྗོངས་ནང་ལ་མ་ཚུད་པའི་བོད་ཀྱི་ས་ཁུལ་དེ་ཚོ་རེད་ད་དེ་ཚོ་ལ་འཛིན་པའི་སྲིད་བྱུས་དེ་གཅིག་གྱུར་འདྲ་བོ་ཆགས་བསྡད་ཡོད་རེད། ད་བོད་ནང་ལོགས་ནས་ཨ་ནི་ད་ཚུགས་ཁོང་ནས་དྲི་བ་བཀོད་ཡ་ནང་བཞིན་རེད་དེ་དགོན་པ་ནང་ལོགས་ལ་ག་རེ་བྱས་ལས་འགུལ་སྤེལ་དགོས་བ་རེད་ཟེར་ཡ་དེ་རེད་ད་སྤྱིར་བཏང་བོད་ཡོངས་ཀྱི་གནས་སྟངས་ཡ་ད་དེའི་སྒང་ལ་བོད་ཀྱི་དགོན་སྡེ་དེ་ཚོ་ཨ་ནི་མཁས་པ་དེ་ཚོ་བཤད་སྟངས་ཡིན་ན་ཨ་ནི་བོད་ཀྱི་དགོན་སྡེ་དེ་ཚོ་རྒྱ་ནག་དམར་ཤོག་གི་དཔེར་ན་ཏང་གི་སློབ་གྲྭ་འདྲ་བོ་གི་རྣམ་པ་ཆགས་འདུག་ཟེར་ཡ་དེ་རེད། ད་དེ་ལ་རྒྱུ་མཚན་མེད་པ་ཅིག་མ་རེད་རྒྱ་ནག་གཞུང་གི་ཆབ་སྲིད་ཀྱི་ལས་འགུལ་སྤེལ་སྟངས་དང་ཨ་ནི་ད་ཉེན་རྟོག་པ་གི་གོ་སྒྲིག་བྱེད་སྟངས་དང། ད་ཁོ་རང་ཚོ་གི་སྲིད་ཇུས་འཛིན་སྟངས་ཚང་མ་སྒང་ནས་དངོས་གནས་ཅིག་ད་དཔེ་དེ་ཆབ་སྲིད་དྲིལ་བསྒྲགས་ཀྱི་ལྟེ་གནས་དེ་ཆེན་པོ་ཅིག་ཆགས་བསྡད་ཡོད་རེད། བོད་ཀྱི་དགོན་སྡེ་དེ་ཚོ་དེ་གནད་འགག་གཅིག་རེད། གནད་འགག་གཉིས་པ་དེ་བོད་ཀྱི་དགོན་སྡེ་དེ་ཚོ་ཚང་མ་བོད་ཀྱི་སྲོལ་རྒྱུན་རིག་གནས་རྒྱུན་འཛིན་བྱེད་ཡག་གི་ད་སློབ་གྲྭ་ཆེན་མོ University འདྲ་བོ་རེད། དེ་འདི་གང་ལ། ད་བོད་མི་རིགས་འདི་རྩ་མེད་བཟོ་དགོས་ན་ཁོའི་རིག་གཞུང་སྐད་དང་ཡི་གེ་རྩ་མེད་བཟོ་དགོས་ར་ཁོའི་རིག་གཞུང་རྩ་མེད་བཟོ་དགོས་ར། ཁོའི་རིག་གཞུང་རྩ་མེད་བཟོ་ཡ་ལ། ཨ་ནི། བོད་ཀྱི་སྲོལ་རྒྱུན་རིག་གཞུང་དེ་འཛིན་མཁན་དེ་ཨ་ནི་དགོན་པ་དེ་ཚོ་ཆགས་བསྡད་ཡོད་རེད། དེ་འདྲའི་སྒང་ལ་རྒྱ་ནག་གཞུང་གིས་ད་སྲིད་བྱུས་ཡོད་ཚད་སྤེལ་ནས་ཨ་ནི་དགོན་པ་དེ་ཚོ་ལ། ཕྱི་གཏོད་བྱེད་ཡ་དང་དགོན་པ་ད་སྤྲུལ་སྐུ་བླ་མ་དགོན་པ་གི་ད་གྲྭ་བ་དེ་ཚོ། རྒྱུན་ལྡན་གྱི་འཚོ་བ་ཚང་མ་ལ་ཚོད་འཛིན་བྱེད་ཀྱི་ཡོད་ཡ་དེ་ད།

ཆུ་ཁས་མི་ལེན་མི་རྒྱ་ནག་དམར་པོའི་གཞུང་ལ་ཡོད་ལུགས་བཤད་བཞིན་པའི་གནས་ཚུལ་དེ་དགོངས་ཚུལ་གང་ཡོད་སྐོར་རྒྱ་ནག་དང་བོད་ཀྱི་གནད་དོན་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་སུ་བཅར་འདྲི་ཞུ་སྐབས་སུ། ཁོང་གིས་རྒྱ་ནག་གཞུང་གིས་བོད་མིའི་དབུ་ཁྲིད་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོར་པཎ་ཆེན་སྐུ་གོང་མའི་ཡང་སྲིད་ལ་ཀུན་གཟིགས་པཎ་ཆེན་སྐུ་འཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཉི་མ་མཆོག་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོར་ངོས་འཛིན་མཛད་ནས་ཉིན་གསུམ་གྱི་རྗེས་ནས་དགུང་གྲངས་དྲུག་ལ་ཕེབས་པའི་སྐབས་ནས་རྒྱ་ནག་གཞུང་གིས་བཙན་ཁྲིད་ཀྱིས་གར་སོང་ཆ་མེད་གྱུར་ཡོད་པ་དང་རྒྱ་ནག་གཞུང་གིས་རྒྱལ་མཚན་ནོར་བུ་ཟེར་བ་ལ་པཎ་ཆེན་སྐུ་གོང་མའི་ཡང་སྲིད་ཡིན་ཟེར་ནས་རྒྱ་ནག་གཞུང་གིས་བཙན་དབང་གིས་བསྐོ་བཞག་བྱས་ཏེ་ད་ཆ་ཁོང་ལ་རྒྱ་ནག་གི་ཆབ་སྲིད་ཀྱི་ལག་ཆ་ལ་བེད་སྤྱོད་གཏོང་བཞིན་ཡོད་པ་བཞིན་དུ་མ་འོངས་པ་ལ་ཡང་རྒྱ་ནག་གཞུང་གིས་གོང་ས་རྒྱལ་བ་རིན་པོ་ཆེའི་སྐུའི་ཡང་སྲིད་བསྐོ་བཞག་བྱེད་པའི་དམིགས་ཡུལ་འཛིན་བཞིན་ཡིན་པ་དང། དེ་བཞིན་རྒྱ་ནག་དམར་ཤོག་གཞུང་གིས་ལོ་རྒྱུས་རྫུན་མ་བཟོས་ཏེ་དྲིལ་བསྒྲགས་འཚལ་བཞིན་ཡོད་ཀྱང་དེ་ལ་ལོ་རྒྱུས་ཀྱི་བདེན་དཔང་དང་ཁུངས་ལུང་མེད་པ་ལ་བརྟེན་ནས་ད་ཆ་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ཀྱང་ངོས་ལེན་འཚལ་བཞིན་མེད་པར་འགྲེལ་བརྗོད་གནང་དགོས། ད་རྒྱ་ནག་དམར་ཤོག་ཟེར་བ་དེའི་དམིགས་ཡུལ་དེ་གསལ་བོ་རེད་བ་ད་མ་འོངས་པ་ལ་ཨ་ནི་ཁོ་རང་ད་པཎ་ཆེན་རིན་པོ་ཆེ་གི་ཡང་སྲིད་ཡིན་ཟེར་ཡ་ཁོ་རང་ཚོ་གི་ད་བལྟས་ཏེ་ཁྲིམས་འགལ་གྱིས་འཛམ་གླིང་གི་སུ་ཅིག་གིས་ཁས་མ་ལེན་ཡ་དེ་འདྲ་ཅིག་ནི་ཁོ་རང་ཚོའི་བཙན་དང་དབང་གི་དབང་ཆ་ལ་བརྟེན་ནས་ནི་ད་ངོས་འཛིན་བྱས་ཡོད་ཟེར་ཕར་བཞག་ཚར་ཡོད་རེད་བ། ད་དེ་བེད་སྤྱོད་བྱས་ནས་བོད་ནང་ལོགས་ལ་ཞེ་པོ་བེད་སྤྱོད་བྱས་ཡོད་རེད་བ། དེ་འདྲའི་སྒང་ལ་ད་རྒྱལ་བ་རིན་པོ་ཆེ་གི་ཡང་སྲིད་སྐོར་ལ་ཁོ་ཚོས་བེད་ནས་གསལ་བོ་ཅིག་ནི་ད་གཞུང་འབྲེལ་གྱིས་ད་ག་ཚོད་ཅིག་གཏམ་བཤད་མང་པོ་སྤེལ་ཡོད་རེད་བ། དེ་གི་དམིགས་ཡུལ་དེ་གི་ཆེད་དུ་ད་ཉིས་སྟོང་ཕལ་ཆེར་ཉིས་སྟོང་བདུན་ཡིན་བསམ་སོང་དེ་ནི་ད་ཡང་སྲིད་ངོས་འཛིན་གྱི་ཅིག་ཁྲིམས་འདྲ་བོ་ཟེར་ན་འདྲ་བྱེད་ཐབས་ཟེར་ན་འདྲ་དེ་ཁོ་ཚོས་སྤེལ་ཡོད་རེད་དེ་འདྲའི་སྒང་ལ་ད་ད་བར་དུ་ད་ནི་ཁོ་ཚོས་ཡང་སྲིད་སྐོར་དེ་ད། ཡང་དང་ཡང་དུ་ནི་ཁྱབ་བསྒྲགས་བྱེད་ཀྱི་ཡོད་རེད་ད་དོན་དམ་པའི་ཉེ་བའི་ལོ་ཁ་ཤས་ནང་ལོགས་ལ་ནི་རྒྱ་གི་མཁས་པ་དེ་ཚོ་གི་ད་ལོ་རྒྱུས་སྨྲ་བ་དེ་ཚོས་ཞིབ་འཇུག་བྱས་ཡོང་དུས་སྒང་ལ་ད་ད་རྒྱ་ནག་དམར་ཤོག་གཞུང་གིས་ཡང་སྲིད་ངོས་འཛིན་བྱེད་ཡག་གི་ཡོད་ད་རྒྱུ་མཚན་ཟེར་ན་འདྲ། ཁུངས་བསྟན་ས་དེ་མན་ཇུའི་སྐབས་ཀྱི་ཡིག་ཆ་གཅིག་ཡོད་པ་རེད་དེ་ཡིན་ཟེར་གི་ཡོད་པ་རེད་ད། ལོ་རྒྱུས་སྨྲ་བ་དེ་ཚོས་ཉམས་ཞིབ་བྱས་སོང་དུས་སྒང་ལ། མན་ཇུའི་སྐབས་ལ་དེ་འདྲ་ཡིག་ཆ་གཅིག་མེད་པ་ཡང་སྲིད་ངོས་འཛིན་བྱེད་སྟངས་སྐོར་ལ། མེད་པ། གསེར་བུམ་དཀྲུག་ཡ་གི་དེ་རྫུན་མ་ཡིན་པ། རྫུན་མ་གི་ཡིག་ཆ་དེ་ཡང་རྒྱ་ནག་དམར་ཤོག་གཞུང་གིས་བཟོས་རྒྱུ་ཡིན་པ། ད་དེ་ཚོ་ཞིབ་འཇུག་བྱས་ནས་གྲུབ་འབྲས་ཐོན་ནས་འཛམ་གླིང། ལ་བསྒྲགས་འགྲོ་དུས་སྒང་ལ་ད་རྒྱ་ནག་གཞུང་གིས་ལྷག་པར་དུ་ཅིག་ཡང་སྲིད་སྐོར་དེ་ད་ཡང་དང་བསྐྱར་དུ་དགོན་པ་དེ་ཚོ་ལ་སོང་ནས་ད་དོག་དོག་མ་འོངས་པ་ན་ང་ཚོ་གིས་ཡང་སྲིད་ཅིག་ངོས་འཛིན་བྱེད་ཡ་ཡིན་ན་དང་ལེན་བྱེད་དགོས་ཟེར་ཡ་གི་དེ་འདྲ་གི་གི་ད་དམིགས་ཡུལ་བཟུང་ནས་ད་ཅིག་དགོན་སྡེ་ཁག་ལ་གནོན་ཤུགས་སྤྲད་ནས་ཨ་ནི་དེ་འདྲ་བྱེད་གི་ཡོད་ཡ་དེ་གསལ་བོ་རེད་ད་དེ་མི་གི་ཀུན་སྤྱོད་དང་འཛམ་གླིང་གི་འགྲོ་སྟངས་དང་རྩ་བ་ནས་འགལ་བསྡད་པ་རེད་ད་རྒྱ་ནག་དམར་ཤོག་ཟེར་ཡ་དེ་གིས་གནས་ལུགས་མ་བརྩི་མཁན་དང་རྒྱུ་འབྲས་མ་བརྩི་མཁན་དང་ད་བརྩེ་བ་དང། དེ་འདྲ་མེད་པའི་གཞུང་གཅིག་ཡིན་དུས་སྒང་ལ་ད་དེ་གི་བྱེད་སྟངས་དེ་གིས་ཁོ་རང་གི་དམིགས་ཡུལ་དེ་ག་རེ་ཡོད་པ་གསལ་བོ་འཛམ་བུ་གླིང་ལ་བསྟན་ཡོད་པ་རེད་དེ་འདྲའི་སྒང་ལ་ད་ཨ་མི་རི་ཀ་གཞུང་གཙོ་བྱས་ནས་ཨ་ནི་ཡུ་རོབ་ལ་སོགས་པ་ད་ག་ནང་བཞིན་གཅིག་འཛམ་གླིང་གི་ནང་ནང་པ་གི་ཚོགས་པ་དང་སྒྲིག་འཛུགས་དེ་ཚོ་མང་པོ་གཅིག་གི་གི་ཨ་ནི་མ་འོངས་པ་ན་རྒྱལ་བ་རིན་པོ་ཆེའི་ཡང་སྲིད་དེ་ལ་ཨ་ནི་རྒྱ་ནག་དམར་ཤོག་གཞུང་གིས་ཇུས་གཏོགས་བྱེད་ཆོག་གི་མེད་ཟེར་ཡག་གི་ད་གསལ་བསྒྲགས་མང་པོ་གཅིག་སྤེལ་འགྲོ་ཡོད་རེད་དེ་འདྲའི་སྒང་ལ་ད་རྒྱ་ནག་གཞུང་ལ་རང་བཞིན་གྱི་གནོན་ཤུགས་གཅིག་དང་ཞེད་སྣང་གཅིག་ཡོང་གི་ཡོད་པ་དེ་གསལ་བོ་རེད་ལ།